རྟགས་ཀྱི་བྱེ་བྲག་གི་ཁྱད་པར་ཅན་རྣམས་བཟུང་བ་ཡིན་འདོད་དོ་ཟེར་ཏེ། དུ་བ་སྐྱ་བོ་ཟེར་ན་ནི་ཡིན་པར་འདོད། སྐྱ་བ་ཙམ་བཟུང་ན་ནི་དཀར་པོ་ཙམ་རྟགས་ལ་བཟུང་ན་ནི་འཁྲུལ་བའི་ཕྱིར་མི་འདོད་དོ་འཁྲུལ་བ་མི་འདོད་དོ་ཁོ་རེ་ཟེར་ཡ་ཁོ་རང་རེད་རེད། མེ་ལྡོག་ན་དཀར་པོ་ལྡོག་པས་མ་ཁྱབ་པའི་ཕྱིར། དཀར་པོ་ཡོད་ན་མེ་ཡོད་པས་མ་ཁྱབ་པའི་ཕྱིར་ཁྱབ་པ་འཁྲུལ་བའི་ཕྱིར། འོ་དེ་རེད་བ་སྐྱ་བ་ཙམ་བཟུང་ན་འཁྲུལ་བའི་ཕྱིར་མི་འདོད་དོ་ཟེར་ཁོ་ལ་བརྟག་པ་གཉིས་བཞིན་ལན་རྒྱག་འདུག་ཅེས་རྩོད་པ་རྩོད་པ་དང་པོ་དེ་ལ་ལན་བརྟག་པ་གཉིས་བཞིན་ལན་རྒྱག་རེད་བ་འང། ད་ག་རེ་ཟེར་སོང་རྩོད་པ་གཉིས་པ་དེ་ལ་ལན་ག་རེ་བརྒྱབ་སོང།

འབྱུང་བ་ནི་དེ་ལས་སྐྱེས་པའི་ངེས་པ་མེད་པའི་ཕྱིར་རྩྭ་དང་སོག་མའི་མེས་མེ་སྤར་ལ་དུ་བ་སྔོ་བཅུ་བཅུ་རྒྱག་ཚེ་ཐོན་གྱི་འདུག་བྱས་ཙང་དུ་བ་ཡིན་ན། རྩྭ་དང་སོག་མའི་མེ་ལས་བྱུང་བས་ཁྱབ་ཀྱི་མི་འདུག་བྱས་ད་རེད་པ་མིན་ཏེ། དེ་མིན་པར་འབྱུང་བ་ནི་དེ་ལས་སྐྱེས་པའི་ངེས་པ་མེད་པའི་ཕྱིར་ཟེར་གི་འདུག་བ་དེ་རང་འགྲེལ་ཁོ་རང་གི་ལུང་གཅིག་ཚིག་ལན་ལན་གཅིག་རྒྱབ་ཤ་རོ་རྣམ་འགྲེལ་རང་འགྲེལ་ཁོ་རང་ནང་ལ་ཡོད་རེད་པ་འོ་འདུག་ཟེར་ད་རང་འགྲེལ་ནང་ལ་རྩོད་པ་དེ་ལན་གཉིས་དེ་ཡོད་རེད་ད་ལན་གསུམ་པ་དེ་གར་ཡང།

ཡོད་མ་རེད་ཐར་ལམ་གསལ་བྱེད་ནང་ལ་ཡོད་མ་རེད་ག་རེ་ཚེ་ལན་བཏང་ས་བཏང་དུས་ས་ག་རེ་བཏང་སོང། དུ་བའི་རྟགས་ལ་བརྟེན་ནས་མེ་སྒྲུབ་དུས་ཙང། མེའི་མི་རྟག་པ་དེ་ཡང་སྒྲུབ་པའི་རྟགས་ཡང་དག་ཡིན་པར་ཐལ་དུ་བ་དེ་ཆོས་ཅན། མེའི་མི་རྟག་པ་དེ་སྒྲུབ་པར་བྱེད་པའི་རྟགས་ཡང་དག་ཡིན་པར་ཐལ་དུ་བ་དེ་མེའི་མི་རྟག་པ་ལས་སྐྱེས་པའི་ཕྱིར། བཏང་གི་རེད་བ། སྐྱེས་པའི་རྒྱུ་མཚན་གྱིས་ཁོ་སྒྲུབ་པ་ཡིན་ཟེར་གི་འདུག་བ། ད་དེ། དུ་བ་དུ་བའི་རྟགས་ལ་བརྟེན་ནས་དུ་ལྡན་ལ་ཡི་སྟེང་དུ་མེ་སྒྲུབ་དུས་ཙང་མེའི་མི་རྟག་པ་དེ་བསྒྲུབས་པ་ཡིན་ན། དུ་ལྡན་ལ་ཡི་སྟེང་དུ་བསྒྲུབ་བྱ་དེ་རྟོགས་ཡོང་དུས་དུ་ལྡན་ལ་ཡི་སྟེང་དུ་མེ་དེ་རྟོགས་དུས་ཙང་ད་མེའི་མི་རྟག་པ་དེ་རྟོགས་ཡག་ཅིག་གི་དེ་ངེས་པ་མི་འདུག་མེ་དེ་དུ་ལྡན་ལ་ཡི་སྟེང་དུ་མེ་རྟོགས་ནས་མེ་དེ་རྟག་པ་ཡིན་སྲིད་ངེས་རྒྱག་ཚད་དུ་མེ་མི་རྟོགས་པ་འདུག་ཟེར་ནས་བཏང་ས་ཁོས་དེ་བཏང་བ་རེད་བ་ད་དེ་ལ་རང་ལུགས་ལན་ག་བ་ཡང་མི་འདུག་བ་ཐར་ལམ་གསལ་བྱེད་ནང་ལ་མི་འདུག་བ་མི་འདུག་བ་ག་བ་འདུག་ཡ། མི་རྟག་པ་ལ་རྩ་བ་ཉིད་ནས་སྐད་ཆ་རྙོག་དྲ་རྩ་ནས་ཡོད་མ་རེད་མི་རྟག་པ་ལ་སྐད་ཆ་རྩ་ནས་ཡོད་མ་རེད། ད་དེ་དེ་འདྲ་ང་ཚོ་ཡར་ནས་མ་ཙི་ཏིར་རྩོད་ལྔ་པ་རྩོད་པ་ལྔ་པ་ག་རེད། མེ་གྲུབ་དུས་དུ་བ་གཞི་ནས་སྐྱེ་རྒྱུ་རེད་ཁ་ཅིག་གིས་བཏང་ས་བཏང་བ་རེད་བ། དུ་བ་གྲུབ་དུས་ཙམ་མེ་བེད་དེ་ལག་བརྒྱབ་རླུང་བརྒྱབ་ཕྱིན་ཚར་རེད་བྱས་དུས་ད་དུ་བ་ཡོད་ན་མེ་ཡོད་པས་ཁྱབ་ཟེར་ཁྱེད་རང་ལབ་གི་འདུག་བ་ག་བ་ཁྱབ་གི་འདུག་བ་ཟེར་མ་ཡོད་གར་ཟེར་ན་དུ་བ་ཡོད་ན་མེ་ཡོད་པས་ཁྱབ་ཟེར་གཉིས་མཉམ་པོ་ཡོད་ས་ཅིག་གོ་བ་རེད་མེ་གྲུབ་དུས་དུ་བ་ཡོང་རྒྱུ་རེད་བ་གཉིས་ཀ་མི་འདུག་བ་དུ་བ་ཡོད་དུས་སུ་མེ་ཕྱིན་ཚར་སོང་ང་ད་དུ་བ་ཡོད་ན་མེ་ཡོད་པས་ཁྱབ་ཟེར་ག་བ་འདུག་བ་ཟེར་གི་ཡོད་རེད་ཁོ། ཟེར་བ་ལ་དེ་ནི་རྒྱུ་འབྲས་ལ། སྐྱེད་བྱ་སྐྱེད་བྱེད་ཟེར་བའི་སྐད་ཆ་དེ་བཤད་ན་འགྲིག་གི་རེད་གོ་བྱ་གོ་བྱེད་ཟེར་བའི་དེ་སྐད་ཆ་དེ་སྟོང་པ་རེད་བཤད་སོང་ང་ཟེར་ཡོང་དུས་ད་ད་རང་ལུགས་ལན་ག་རེ་རྒྱག་གི་འདུག་གོ་བྱ་གོ་བྱེད་དུ་ཐལ་ལོ་ཟེར་ལབ་ལན་རྒྱབ་པ་ཡིན་པའི་ཕྱིར། རེད་བ་འང་འོ་དེ་ལན་དེ་ཏག་ཏག་འདུག་བ་ད་མི་རྟག་པ་ཟེར་བ་དེར་ལན་རྩ་བ་ཉིད་མི་འདུག་བ་བྱས་ཙང་འབྲས་རྟགས་བསྟན་པའི་རྩོད་པ་ལྔ་ཟེར་དུས་སུ་གཅིག་ལས་མེད་པས་མང་ཆེ་བ་དེ། རྗེས་སུ་འགྲོ་ལྡོག་དང་ངོ་མ་ཤེས་ན་གྲུབ་ཐག་གཅོད་རེད། གྲུབ་པ་ཡིན་པར་ཐལ་ཉེ་རྟགས་ངོ་ཐག་རྗེས་སུ་འགྲོ་ལྡོག་གྲུབ་པ་ཡིན་པར་ཐལ་ཉག་ཉག་ཉག། དུ་བ་དང་མེ་གཉིས་པོ་དེ་རྒྱུ་འབྲས་རེད་མ་རེད། རེད་སོང་ང། བྱས་ཙང་དུ་བ་དེ་ཆོས་ཅན་མེའི་འབྲས་བུ་ཡིན་པའི་ཕྱིར། མེ་དང། མེའི་སྟེང་དུ་ཡོད་མཁན་གྱི་མི་རྟག་པ་དེའི་ཡང་འབྲས་བུ་ཡིན་པའི་ཕྱིར། ཚ། ཕྱི། ཐ་མལ་སེམས་མ་སེམས་མ་སེམས་མ་སེམས།

ད། དང་པོ་དེའི་ལན་བརྒྱབ་སོང་ཨང། དུ་བ་ཙམ། དུ་བ་སྐྱ་བོ་བཀོད་ན་ནི། རྟགས་ཡང་དག་ཡིན་པ། དུ་ལྡན་ལ་མེ་གོ་བྱེད་རྟགས་ཡང་དག་ཡིན་པ། སྐྱ་བོ་ཙམ་བཀོད་ན་ནི་སྐྱ་བོ་ཟེར་ན་དཀར་པོ་རེད་པ། དཀར་པོ་ཙམ་བཀོད་ན་ནི། རྟགས་ཡང་དག་མ་ཡིན་ཏེ། ཁྱབ་པ་འཁྲུལ་བའི་ཕྱིར། ཁྱབ་པ་འཁྲུལ་ཏེ། དཀར་པོ་ཡོད་ན་མེ་ཡོད་པས་མ་ཁྱབ་པའི་ཕྱིར། མེ་ལྡོག་པའི་སྟོབས་ཀྱིས་ཡང་དཀར་པོ་ལྡོག་པས་མ་ཁྱབ་པའི་ཕྱིར་ཟེར། འོ་ཁྱོད་ཁྱབ་པ་འཁྲུལ་བའི་ཕྱིར་ཟེར་ལབ་པ་རེད་པ། འོ་ཐུགས་ཟེར། ད་ཡིན་དུས་ཙམ། གཉིས་པ་དེ་ལ་ག་རེ་རེད་ཟེར་ན། རྩྭ་དང་སོག་མའི་མེ་དེ་དུ་བའི་གོ་བྱ་མ་རེད་ཟེར་དུས་རྩྭ་དང་སོག་མའི་མེ་དེ་བསྒྲུབ་བྱ་ལ་བཞག་ནས་དུ་བ་ཡིས་དེ་སྒྲུབ་ཐུབ་ཀྱི་མ་རེད་དེ། ཁོ་བོས་བསྒྲུབ་སོང་ན་ད་འབྲས་རྟགས་ཡིན་དགོས་རེད་ཡིན་ན་རྩྭ་དང་སོག་མའི་མེ་དེ་རྒྱུ་དང་དུ་བ་སྤྱི་ཙམ་པ་ཁོ་འབྲས་བུ་ཡིན་ཟེར་དགོས་རེད་དེ་འབྲས་བུ་ལ་འགྲོ་གི་མི་འདུག་པ་མི་འགྲོ་སྟེ་ཁོ་ལ་འབྲེལ་བ་མ་གྲུབ་ཅིང་གྲུབ་ན་ད་དུ་བ་དེ་རྩྭ་དང་སོག་མའི་མེ་ད་ཐ་དེ་རྩྭ་དང་སོག་མའི་མེ་ལྡོག་པའི་སྟོབས་ཀྱིས་དུ་བ་ལྡོག་སྲོལ་མ་ལྡོག་སྟེ། ཙན་དན་གྱི་མེ་ལྡོག་པའི་སྟོབས་ཀྱིས་དུ་བ་མི་ལྡོག་པའི་ཕྱིར་ཏེ་ཙན་དན་གྱི་མེ་མེད་ས་ལ་དུ་བ་ཡོད་པའི་ཕྱིར་གཅིག་པ་རེད་པ་རྩྭ་དང་སོག་མའི་མེ་ཟེར་དུས། དེ་རེད་དེ་ལ་ལན་དེ་རྒྱག་པ་རེད་པ།